གཙོ་བོ་གཙོ་བོ་ནི་ད་མི་ཁོའི་སྡུག་བསྔལ་བསམ་ནས་ག་དུས་ཐར་རོགས་བྱས་ན་བསམ་པའི་བས་བློ་དུང་ངོ་དུང་བ་ཅིག་སྐྱེ་དགོས་པ་རེད། དེ་ཡང་གཙོ་བོ་གཙོ་བོ་ནི་རང་རང་སོ་སོའི་ཁོག་ལ་ཕུལ། དེ་སྔ་མ་ཕར་དེ་བཞག་ལ་ཚེ་འདི་སོ་སོའི་ནང་གི། མི་སྐྱ་ཡིན་ན་སོ་སོའི་ཁྱིམ་ནང་གི་བས་སྐྱིད་སྡུག་ལ་བསམ་བློ་ཐོངས། དེ་ག་ནང་བཞིན་རབ་བྱུང་ཡིན་ནའི་བས། འདོད་པ་བཙལ་ཏེ་མི་རྙེད་མི་འདོད་པ་ཐོག་ཏུ་བབས། འདོད་རྒྱུ་དེ་ལ་ཚུལ་ཁྲིམས་རྣམ་པར་དག་པ་ཡག་པོ་ཅིག་འདོད་དགོས་པ་རེད་དེ། ཚུལ་ཁྲིམས་སྲུང་བ་ལ་ཡ་བས་ཤས་ཆེན་པོ།

ཨམ། ཁྱིམ་པ་ཚོ་སྐྱིད་པོ་ཡོད་མ་རེད། ད་ཡ་རྒན་འགྲོ་དུས་དེ་ལས་ཀྱང་རྒས་པའི་སྡུག་བསྔལ་དེ། ཕྱི་རྒྱལ་གྱི་རྒན་གོག་ཚོ་དང་བོད་པའི་རྒན་གོག་ཚོ་འདྲ་མ་རེད། བོད་སློབ་མ་དང་རྒན་གོག་ཚོ་ལ་སྤུ་གུ་ཡོད་ན། སྤུ་གུ་བུ་ཕྲུག་ག་ཚད་མང་ངེས་པ་ཚོས་གི་ཕ་མ་གཡོག་རྒྱུག་གི་རེད་མིག་ལྟ་བྱེད་གི་རེད། ཕྱི་རྒྱལ་ལ་ཕ་མ་སྤུ་གུ་ཚོས་ཕ་མ་ལྟ་གི་མ་རེད། དང་པོ་ཕར་གསོ་གི་རེད་ཆུང་ཆུང་སྒང་དུ་ཞེ་དྲག། བོད་པ་གི་སྤུ་གུ་ཚོ་རྡུང་བསྡད་གི་རེད། ཏོག་ཙམ་རེ་རྡུང་གི་རེད་ཅག་ཅག་སུ་རྡུང་གི་རེད། ཕྱི་རྒྱལ་ཡང་སྤུ་གུ་རྡུང་ཆོག་གི་མ་རེད། སྤུ་གུ་ལྷ་ལས་ལྷག་ཅིག་གི་གསོས་ནས་བའི་རྩ་ཆེན་པོ་བྱས་ནས་བའི་གང་མིན་ཚད་ཡག་པོ་བྱས་ནས་བའི་སྒལ་པ་འཁུར་ན་ཨ་དྲག་ལག་པ་རྩེ་ལ་འཁྱེར་ན་ཨ་དྲག་པང་ཁ་འཁྱེར་ན་ཨ་དྲག་གོས་ལོག་མི་བཟོ་དགུ་བཟོ། འོ་དེ་ནི་ཁ་ལག་མི་སྟེར་དགུ་སྟེར་ག་རེ་ཟེར་ཟེར་ལ་ཉན། ལྕགས་ལ་ལྕགས་དྲུག་བྱས་ནས་ཡ་ལོག་ས་ཡོད་མ་རེད། སྣང་བ་གང་དྲན་བྱས་སྤུ་གུ་གཅིག་གི་རྩེད་མོ་རྩེ་ཡ་ཁང་པ་གང་དེ་ཡ་ཉོས་བའི་བཞག་གི། འོ་དེང་སང་དེ་རེད། དེ་འདྲ་གི་གསོས་ནས་བའི་བཀའ་དྲིན་ཆེན་པོ་བྱེད་གི་རེད་དེ་ཁོ་ཡ་ཙི་ལོ་ཡོང་སོང་ན་རང་མགོ་ཐོན་ན། སློབ་གྲྭ་གཏོང་གི་རེད། འགྲོ་སོང་ཕ་མས་འཇལ་དགོས་རེད་དེ་སྦྱངས་སོང་ཧ་གོ་གི་རེད་མིན་ན་ཧ་གོ་གི་མ་རེད། ད་སློབ་གྲྭ་ལ་ཡག་པོ་རེད་པོ་བྱས་བསྡད་རོགས་བྱས་ན་འགྲིག་གི་རེད་ཡོན་ཏན་ཅིག་སྦྱང་གི་རེད། ད་ཁོ་རང་མགོ་ཐོན་པའི་སྐབས་སུ་དེ་འདི་དེ་ཕ་མ་ལ་མིག་ལྟ་གི་ཡོད་མ་རེད་ཕར་ལ་ལྟ་མ་ཚུར་ལ་མི་ལྟ། ད་ཡག་པོ་ཅིག་བྱས་ན་ཁོ་རང་ཚོ་མགོ་ཐོན་གི་རེད་ཡག་པོ་མ་བྱས་ན་ཁོ་རང་ཚོ་བ་ལག་ཆགས་གི་རེད་ནད་ན་ཚ་ཁེན་ཚ་ཁེ་ཡོང་གི་རེད་ཤི་མ་རེད་ཁོ་ཤི་གི་རེད་ཁྲིམས་ཁང་ནང་སླེབས་གི་རེད། ཕན་གནོད་གང་ཡོད་མ་རེད་ཕ་མ་སེམས་སྡུག་གི་ཡོད་ད་སྤུ་གུ་དེའི་ཅིག་བྱེད་གི་མི་འདུག་པས་སེམས་ལ་མྱ་ངན་ཡོད་ཕ་མ་ཞེ་དྲག་བྱེད་དེ་ལྟ་བུ་ནི་མ་རེད་ཕ་མ་རྒན་གོག་ལོ་བརྒྱད་ཅུ་དགུ་བཅུ་བསྡད་རོགས་བྱས་ན་གཡོག་པོ་ཡོད་མ་རེད་ད་ཅིག་ཅིག་གོ། ད་ལངས་མི་ཐུབ། འགྲོ་མི་ཐུབ་རྒྱུག་པ་བཞི་བཙུག་དགོས་བྱུང་ན། སྡུག་གྱོང་རེད། རྒྱུག་པ་བཅུ་བཙུག་དགོས་བྱུང་ན་སོ་སོས་བཙུག་རྒྱུ་རེད་མ་གཏོགས་སྤུ་གུས་རྒྱུ་མཛའ་པོ་འཇུ་མཁན་ཡོད་མ་རེད་དེ་རྒས་པའི་སྡུག་བསྔལ་རེད། ཨ་དེ་འདྲ་བྱས་དེ་ནས་ལྟོ་ཆས་ཡག་པོ་ཅིག་རག་གི་མ་རེད། པེ་ཤག་ཡོད་ན་ད་ཨའོ་ཙམ་ཡོད་དེ་མེད་ན་ནི་ཞེ་དྲག་གི་ཁག་པོ་བྱེད་དེ་ཡོད་རེད་ཨི་ཡོད་ནའི་ཡ་ཡག་རྒྱུ་གང་མི་འདུག་ཉི་མ་མ་འཁྱོལ་བའི་སྡུག་བསྔལ་ཡོད་རེད་ཤི་རོགས་མ་བྱེད། ད་ཤི་ན་ཕར་ཤི་བཞག་ན་འགྲིག་གི་རེད་དེ་ཡང་ཤི་ནུས་གི་ཡོད་མ་རེད། ཉི་མ་ནི་འཁྱོལ་གི་ཡོད་མ་རེད་ཉི་མ་རིང་ནས། ཆོས་ནི་ཤེས་གི་ཡོད་མ་རེད་མ་ཎི་ཙམ་བགྲང་ཤེས་གི་ཡོད་མ་རེད། ཨ་ནུ་སུ་ཡོང་ཡོང་འབྲེལ་བ་ཅིག་ཡོང་ན་ཐུག་ག་ཡོང་རོགས་སུ་མི་ཐུག་དུས་དགའ་པོ་བྱེད། སྐད་ཆ་ཚིག་གཅིག་བཤད་དུས་རླུང་བསྟན། རླུང་ཚ་པོ་ཞིབ་བཅོས་ལ་རྒན་འགོག་ཚོ། ཁྱེད་རང་ཚོ་འདི། རྒས་ཁང་ལ་ལྟ་ག་འགྲོ་གི་རེད། ཡོང་འབྲེལ་ཡག་པོ་ཡོད་རེད་ཁྱེད་བདེ་པོ་ཡིན་པས་སྐྱོ་ཀོ་ཟེར་ཁ་ནས་སྤྲད་སྐད་ཆ་སྙན་པོ་བྱས་ནས་ལམ་སང་འཇུག་གི་རེད་ཡག་པོ་སང་ཉིན་ཡོང་རོགས་ཨ་གནངས་ཉིན་ཡོང་རོགས་ཟེར་གི་རེད། ཨ་ཁུ་ཆུ་བཞུར་དང་པོ་ཁ་ཡི་མདངས་འཕྲོག། ཁ་ཡི་ཟས་འཕྲོག་གཉིས་པ་ལག་གི་ནོར་འཕྲོག། མ་རེད། ལུས་ཀྱི་མདངས་འཕྲོག་གཉིས་པ་ཁ་ཡི་ཟས་འཕྲོག། གསུམ་པ་ལག་གི་ནོར་འཕྲོག་བཅས་པ་རེད། བུད་མེད་ལོ་ཆུང་ཆུང་ཡིན་ནའི་སྤུ་གུ་གཅིག་སྐྱེས་ཡོང་བ་ལྟ་བ་དེ་ནི་བའི་ལུས་ཀྱི་མདངས་ཤོར་ནས་རྒན་འགོག་འདྲ་པོ་ཆགས་ཀྱི་རེད། ལུས་ཀྱི་མདངས་འཕྲོག་སོང་བ་རེད། དེ་ནི་ཁ་ལ་ཟ་རྒྱུ་ཡོད་པ་དེ་ཁའི་ནང་བླུགས་ཚར་ནས་མར་བཏོན་བྱས་སྤྲད་དགོས་རེད་ཁོ་ལ། ཁ་ཡི་ཟས་འཕྲོག་འགྲོ་བ་རེད། ག་རེ་ཟ་ཟ་དེ་སྤུ་གུ་ཁར་བླུགས་དགོས་རེད། ད་ཕོ་བ་ཚོ་ཁོ་ཡར་ཟིག་ལོང་ཡོང་དུས་ཨ་ནི། སོ་སོས་དེ་བོ་བསྡུས་བཞག་པའི་པེ་ཤ་འདྲ་ཡོད་ནའི་རེད་ག་རེ་ཡོད་ཡོད། ཁོར་སྤྲད་དགོས་རེད་ལག་གི་ནོར་འཕྲོག། ཨོ་ད་ཨ་མའི་ལུས་ཀྱི་མདངས་འཕྲོག་ཁ་ཡི་ཟས་འཕྲོག་ལག་གི་ནོར་འཕྲོག་གང་ག་འཕྲོག་ཨ་མ་སྤྲང་གོ་དཔའ་ཤམ་བཟོ། དེ་གསུམ་ཐག་གཅོད་བྱེད། འོ་དེ་འདྲ་ཡིན་ཙང་སྤུ་གུ་ཁོ་རང་ལ་བསྟེན་པའི་ཨ་མ་བཀའ་དྲིན་ཆེན་པོ་རེད། དྲན་ཤེས་ཀྱི་མ་རེད་ད་དུང། བཀའ་དྲིན་མ་དྲན་པའི་ཐོག་ལ་ཨ་མ་དྲིན་ཆུང་བ་ཡིན་བསམ། ཕ་མའི་ངོས་ནས་དཀའ་ལས་དེ་ག་ཙམ་བྱས་ནས་གསོ་དགོས་རེད། ད་དུང་གསོན་རྒྱུ་ཡོད། དཀའ་ལས་ག་ཚད་བྱུང་ན་གསོན་རྒྱུ་མེད།

རྒན་གསོ་ཁང་ལ་ཕོགས་ཅིག་ཡོད་རེད། ཉི་མ་རེ་ལ་རྒྱ་གར་སྒོར་མོ་རེ་སྤྲད་པ་སྔོན་མ། དོན་དུ་ཡང་ཉིན་དེར་ཨེན་ཞི་སྒོར་མོ་གཅིག་གིས་ཉི་མ་བཅོ་ལྔ་འདང་ངོ་རེད། ཁྱོད་ཀྱིས་ཤེས་རོགས་བྱས་ན་ད་ཨོའུ་དེར་ད་ཆོས་པ་ཚོ་ཡིན་ན་ནི། ཡར་རྒན་འགོག་དེ་བྱས་སོང་ན། སྐྲ་དེ་ཕར་བྲེག་ནས་རབ་བྱུང་ཅིག་བྱས་ཐུབ་ན། གྲྭ་པ་འདྲ་ཨ་ནེ་འདྲ་ཅིག་བྱས་འདུག་མ་ཤི་གོང་ལ། དེ་འདྲ་ཅིག་ཐུབ་ན་ཨ་ནི་སྐྱེ་བ་ཕྱི་མ་ཨ་ལ་ལ་ཡག་པོ་ཡོང་གི་རེད་བླ་མ་ལགས་པ་ཅིག་གི། དགེ་ཚུལ་འདྲ་པོ་ཅིག་གི་སྡོམ་པ་ཞིག་བསྲུངས་སྡོམ་པ་མ་ཤོར་བ་བྱས་ཏེ་ཤི་རྒྱུ་བྱུང་ན། ག་ཚད་ཐབས་སྡུག་ནའི་བས། རྗེས་མ་རྒྱལ་བ་བྱམས་པ་ཆོས་འཁོར་བསྐོར་ཡོང་དུས། ཨ་ནི་བས་འཁོར་བ་ལས་གྲོལ་ཡག་གི། གོ་འཕང་ཐོབ་རྒྱུ་དེ། བས། ཟླ་འདོ་མ་རེད། དེ་ངེས་ཏིག་ཡོད་རེད། འོག་ནས་སྡོམ་པ་འདྲ་པོ་ཅིག་བླངས་ཐུབ་ན། སྡོམ་པ་དེ་མ་ཤོར་བ་བྱས་ནས་ཤི་རྒྱུ་བྱུང་ན། རྒྱལ་བ་བྱམས་པ་མགོན་པོ་ཆོས་འཁོར་བསྐོར་ནས་འཛམ་བུ་གླིང་ནང་སངས་རྒྱས་མཛད་པ་མཛད་པའི་སྐུ་དུས། ཁོ་དམྱལ་བ་ནས་སྐྱེས་ཏེ་ཡོད་ནའི། ལམ་སང་དམྱལ་བ་ནས་བཏོན་ནས་བྱང་ཆུབ་ཏུ་ལུང་བསྟན་གི་ཡིན་པ་དེ་དེ་ཞལ་བཞེས་ཡོད། རྒྱལ་བ་བྱམས་པ་མགོན་པོས་ཞལ་རྫུན་གསུང་གི་མ་རེད། ད་རྒན་འགོག་བྱས་ན་རབ་ཏུ་བྱུང་མི་ཐུབ་ཡ་ག་གེ་ཡོད་མ་རེད་ཡ། རྒན་འགོག་ལ་རྒན་གསོ་འདྲ་པོ་ཅིག་ཡོད་ན་དེ་འཕྲོག་འགྲོ་གི་མ་རེད་སོ་སོས་ཟ་ཆོག་གི་རེད། སྡོམ་པ་སྲུང་མི་ཐུབ། དགེ་ཚུལ་འདྲ་བྱས་ནས། རྩ་བ་བཞི་སྲུང་མི་ཐུབ་གར་བྱེད། ད་རྒན་འགོག་ལག་པས་ཆོག་ཚད་བྱས་ཚར་ནི། རྐུན་མ་ནི་རྐུ་མདོག་ཁ་པོ་མ་རེད། སྲོག་ནི་གཅོད་ཐུབ་མདོག་ཁ་པོ་མ་རེད། མི་ཚངས་སྤྱོད་ནི་དགོས་མདོག་ཁ་པོ་མ་རེད། སྐྱག་རྫུན་མ་བཤད་ཙམ་བྱུང་ན་ནི་མགོ་ཐོན་འགྲོ་རེད། ད་གཞན་པ་ག་ཡེ་ཡོད་མ་རེད་གོས་ལོག་ནི་ག་ཡིན་ནའི་གོན་ཆོག་གི་རེད་གྲྭ་ཆས་གོན། ཕུག་པའི་སྒྲས་ག་ཡོད་ནི་གོན་ཆོག་རེད་ད་སྐྲ་དེ་བྲེག་རྒྱུ་རེད་སྐྲ་ལ་ཆགས་ཞེན་བྱེད་ཡ་ག་ཡེ་ཡོད་མ་རེད།

དེ་འདྲ་ཡིན་ཙང་ད་བོད་ཀྱི་མཁས་པ་བླ་མ་སུ་འདྲ་ཞིག་ཡིན་ན་དེ་འདྲ་སུ་ལ་ཡོད་མ་གཏང། དེ་བཞིན་དུ་དགའ་ལྡན་ལྷ་བརྒྱ་ནང་ལས། ཆོས་བརྒྱད་སྤངས་པས་དལ་འབྱོར་དོན་ཡོད་བྱས་ཟེར་ཡག་དེ་དགོངས་པ་འགྲེལ་སྟངས་གཉིས་ཡོད་རེད། ཆོས་བརྒྱད་སྤངས་ཡག་དེ་རྗེ་རིན་པོ་ཆེ་ལ་ཚོགས་བརྒྱག་ན། ཁོང་འཁྲུངས་དུས་ནས་འཇིག་རྟེན་ཆོས་བརྒྱད་ཀྱི་དབང་དུ་མ་སོང་བ། འཇིག་རྟེན་འཁོར་བའི་ཞེན་པ་དེ་གཏིང་ནས་ལོག་བསྡད་པ་དེ་ལ་ཡོན་ཏན་དེ་རེད་ཡོན་ཏན་དེ་བོད་ཀྱི་མཁས་པ་ང་ཡིན་ཟེར་མཁན་སུ་ལ་ཡང་མེད་བསྡད་མཁན་གཅིག་རེད། འདུག་སེ་བྱས་ནས་འཇིག་རྟེན་ཆོས་བརྒྱད་དབང་དུ་མ་སོང་ཡོན་ཏན་ཆུང་ཆུང་དེ་རེད་དེ་ལག་ཏུ་བླངས་དགོས་ན་ཁག་པོ་རེད། བླ་མ་ཆེན་པོ་དགེ་བཤེས་མཐོ་པོ་ཕྱག་དཔེ་མཁས་པོ་ཉམ་ཆུང་སྒོམ་རྒྱག་མཁན་ཆོས་བཤད་མཁན། གང་མི་མཛད་ཅིག་ནས་འཇིག་རྟེན་ཆོས་བརྒྱད་བྱས་ཡོད་རེད། འདྲ་ཆག་ཆག་ཅིག་དང་གཏམ་སྙན་གྲགས་འདོད་ཡག་ཅིག་དང་ང་ཡག་པོ་ཅིག་རེད་ཟེར་ཡག་ཅིག་བསྟོད་པ་འདོད་ཡག་ཅིག་དང་རྙེད་པ་འདོད་ཡག་ཅིག་དང་རྙེད་བཀུར་འདོད་ཡག་ཅིག་དང། ཆོས་བརྒྱད། ནས། ཆོས་བཞི་ལ་འདོད་པ་མེད། བཞི་དོན་ལ་དོགས་པ་བྱས་ནས་པས་ཆོས་བཞི་ལ་དོན་གཉེར་གྱིས། སུ་ཉིད་ནས་སེམས་ལ་ཅི་སླད་དེ་གོ། ཚེ་ཨ་རོ་ཁོ་པས། གབ་མཁས་བཞི་བརྒྱ་མཁས་ཁྲིད་མཁས། ཁྲིད་མཁས་པ་ཡིན་བརྒྱ་མ་རྟ་རྔ་རྩི་སྤྱི་ལ་ཁོ་ཁྲིད་འདི་ལས་ཡོང། གབ་མཁས་པ་བརྒྱད་པ། གད་པ་ཀ་ཟས། གར་ས་རི་མ་རྩི་སྤྱི་ལས་ཁོ་གབ་ཐུབ། ད་གབ་བཞི་བྱས་ཏེ་དཔེ་བཤད་དེ་བ་རེད།

དེ་ལ་དཔེ་བྱས་པ་རེད། ད་བོད་སྐད་རེད་བོད་སྐད་ཡིན་ཙང་ཁོ་རང་ཚོས་གོ་གི་མ་རེད་འདི་འཇིག་རྟེན་ཆོས་བརྒྱད་ཟེར་མཁན་དེ་མི་བྱེད་མི་བྱེད་བསམ་པ་ཡིན་ནའི་སེམས་ལ་ཅིག་སླེབས་བསྡད་གི་ཡོད་རེད་དཔེར་མཚམས་བསྡད་ནས་བྲང་ཁང་ནང་ལ་ཡང་བྲག་ཁུང་ནང་བསྡད་སྒོ་དེ་འདག་པ་བརྒྱབ་མཚམས་སུ་བཙུགས་ནས་ཕར་སུ་དང་མི་འཕྲད་ཟེར་སྒྲུབ་པ་ཁོ་རང་བྱེད་མཁན་བྱས་ནས་ཞག་པོ་ཅིག་བཅུ་སོང་ནས་ཡ་ད་ང་མཚམས་བསྡད་ནས་ཞག་པོ་བཅུ་རང་སོང། མི་མང་གྲོང་པའི་མི་གིས་ཤེས་གི་ཡོད་འགྲོ་ཁོ་མཚམས་ཡག་པོ་བྱས་པ་རེད་ཟེར་གྱི་ཡོད་འགྲོ་བསམ་བསམ་བློ་ཅི་རེད་ཚར་ཡ་ཡིན།

ད་ཕྱི་མ་ཕན་པར་བྱས་ན་ཚེ་འདི་གི་ཞེན་ཁོག་དེ་བློས་གཏོང་ནས་ཚེ་འདི་གི་ཉེས་དམིགས་དེ་ལྟ་ཕན་གི་མེད། ཁོས་ཕན་ཐོགས་ཡ་ཡོད་མ་རེད། ཡག་པོ་ཨ་རེད་སྡུག་པོ་ཨ་རེད་ག་བཤད་ན་བཤད་བཅུག་ཅིག་གཏམ་སྙན་གྲགས་ལུང་སྟོང་རླུང་གི་སྒྲ་ཅིག་ལྷགས་པ་རྒྱག་པ་ནང་བཞིན་རེད། མི་ཡག་པོ་ཟེར་ན་ལྷགས་པ་རེད་སྡུག་པོ་རེད་ཟེར་ན་ལྷགས་པ་རེད། ད་ནང་བཞིན་ཡིན་ཙང་སྐྱེ་བ་ཕྱི་མ་གལ་ཆེ་གི་རེད། ཨོ་དེ་འདྲས་བྱས་ན་ཁོའི་ཕུན་སུམ་ཚོགས་པ་ག་འདྲས་ཅིག་མཐོང་བྱུང་ན་ད་འདི་མགོ་སྐོར་གཏོང་མཁན་ཡིན། ཁོས་ང་མགོ་སྐོར་གཏོང་ནུས་པའི། ཚེ་འདི་ལ་ཞེན་པ་བློས་གཏོང་མ་བཅོག་ཚེ་འདི་ལ་ཆགས་པ་བྱས་ཆུ་བས་ཀྱི་སླུ་བྲིད་རེད་བསམ་པ་འགྲུབ་བྱས་ནས་དེ་ཡི་ཉེས་དམིགས་དེ་བསམས། ཡག་པོ་ཅིག་མཐོང་དུས་དང་པོ་དེ་ཨ་འདྲི་ཁག་གཉིས་ཡོང་གྱི་འདུག་བསམ། སེམས་ཆགས་པའི་དབང་གིས་ཁོ་ལ་ཐར་པ་བཏབ་པར་བྱས་ནས་ཆེ་རུ་ཆེ་རུ་ཆེ་རུ་འགྲོ་ཁོ་ལ་བརྟེན་ནས་ཞེ་སྡང་སྐྱེས། ཕྲག་དོག་སྐྱེས། ཆགས་པ་ཟེར་མཁན་དེ་ཡོད་ནས་ཅིག་ལ་འདོད་པ་བྱས་ཚར་དུས། ཨ་ནི། ཁྲོ་བ་ལ།

བྱ་དེ་གཞུག་གུ་བྱ་དེ་ཁ་ནང་སྦྲུལ་གསུང་དེ་རིགས་ཅན་དེ་འབྲི་མ་ཤེས་པ་རེད། ཕག་པའི་ཁ་ནང་བྱ་དེ་དང་སྦྲུལ་གཉིས་ཀྱི་གཞུག་གུ་ཚུད་པ་ཞིག་བྲིས་དགོས་པ་རེད། གཏི་མུག་ལ་བརྟེན་ནས་ཆགས་སྡང་གཉིས་སྐྱེས་པ་དེ་མཚོན་པ་རེད། དེ་དཔེ་ཆའི་ནང་ལ་གཉིས་ནི་ཕག་གིས་ཟ་བར་རོ་ཟེར་འདུལ་བ་ན་དེ་ཡོད་པ་རེད། སྦྲུལ་དང་བྱ་དེ་གཉིས་ཕག་གིས་ཟ་བསྡད་པའི་ཚུལ་དུ་གཞུག་གུ་ཕག་པའི་ཁ་ནང་ཡོད་པ་ཞིག་བྲིས་དགོས་པ་རེད། དེ་འདྲའི་བོད་ལ་དེ་འདྲའི་བྲིས་བཞག་པ་ཅིག་མཐོང་རྒྱུ་མཐོང་མྱོང། འབེལ་པོ་མི་འདུག། ད་དེ་རིང་སང་ཉིན་དེ་བས་ཀྱང། སྐུ་ཐང་ཡག་པོ་འབྲི་གི་མི་འདུག། སྐུ་ཐང་ཐབས་ཆག་ཅིག་བྲིས། ད་འདི་བར་སྐུ་ཐང་གསར་པ་ཡོད་ནི་ཡག་པོ་མེད་པས་ཁྱབ་རེ་ཧ་ལམ། ཨ་ནི། ཕྱི་རྒྱལ་མི་ཚོས་སྐུ་ཐང་ཉམས་མ་ཆོད། ལམ་སང་དད་པ་ཅི་ཁག་ཅེས། གཅིག་ལ་འགྲོ་ཁག་ཅིག་པོ་སེང་སེང་འབྲུག་བཞག་དུས་དཔེ་ཤ་ཏོག་འཁེལ་རྒྱུ་ཡོད་རེད། ལྷ་རིས་ཐབས་ཆག་བྲི་མཁན་ཚོས་ཨོ་ད་ཕྱི་རྒྱལ་མི་གཅིག་ཡོང་གི་དེ་བས་ཁོང་འགོ་ལ་ཅིག་ཞུ་དགོ་བསམ་ལམ་སང་སྐད་བཏང་ཡོང་གི་འདི་ཉོ་གས་དེ་ཉོ་གས། ཕྱི་རྒྱལ་ལ་དགའ་པོ་ཡོད་རེད་ཁོང་ཚོས་དཔེ་ཤ་འཕྲོག་དྲག་བྱེད་དགོས་བ་རེད། ད་ཅི་ཡིན་པ་རེད་སང་ཅིའི་རྟེན་བཞག་དུས་དེ་ནས་བརྟེན་སྐུ་ཐང་མཚན་ཉིད་མ་ཚང་ལ་བཅོལ་བའི་པད་ཤག་དགའ་རོགས་ཀྱི་སྤྲད་ཁེ་ཡོང་གི་འདུག་ཨ་འདི་རེད་སོང་ཙང། དེ་ལས་གང་ཡོང་གི་རེད་དེ། ཁྱོད་པར་གྱི་ཕུའི་ཤག་ནི་ཡག་གི་རེད་བ། དེ་གྲོགས་ལ་བཏང་གི་རེད། ཁྱེད་རང་ཚོ་གཉིས་ནི་ཕག་གི་ཟ་བ་རོགས། གཏི་མུག་དེ་ཡོད་པའི་གཏི་མུག་མ་རིག་པ་བདེན་འཛིན་དེ་ཡོད་པའི་གཡོག་པོ་དེ་ཡང་ན་འདོད་ཆགས་སྐྱེ་གི་རེད་ཡང་ན་ཞེ་སྡང་སྐྱེ་གི་རེད་ཁོ་གཉིས་ཀྱིས་དྲངས་ཡོང་གི་རེད། དེ་འདྲ་ཡིན་ཙང། ཚེ་འདི་ལ་ཞེན་པ་འགོག་ནས་ཆགས་སྡང་གཉིས་སྤང་དུ་ཐུབ་ཀྱི་མ་རེད་དེ་མངོན་གྱུར་མགོ་གནོན་ཐུབ་ཚད་བྱེད་དགོས་རེད། ད་དེ་འདྲ་ཞིག་བྱུང་ན་ཨ་ནི། པའི་ཐར་པ་དོན་གཉེར་བློ་དེ་ཡང་འོག་ཅིག་སྐྱེས་སོང་ན་ངེས་འབྱུང་སྐྱེ་བ་རེད་ངེས་འབྱུང་སྐྱེས་པའི་ཚད་དེ་ག་འདྲ་རེད་ཟེར་ན། འོང་ཡང། ཟེར་བའི་དེ་ལ་མ་བྱ་ཉིན་མཚན་ཀུན་ཏུ་ཐར་པ་དོན་གཉེར་བློ་བྱུང་ན་དེ་ཚེ་ངེས་འབྱུང་སྐྱེས་པ་ལགས་གསུངས་དེ་ན་ལ།

ཐར་པ་དོན་གཉེར་བློ་སྐྱེ་བ་དེ། སེམས་ཅན་ཐམས་ཅད་ལ་དམིགས་པའི་སྙིང་རྗེས་དྲངས་པའི། ཐེག་པ་ཆེན་པོའི་ཐར་པ་ལ་དམིགས་པའི། དོན་གཉེར་སྐྱེས་སོང་ན་སེམས་བསྐྱེད་རེད་བ། དེ་སྐྱེ་དགོས་ཡག་རེད། འོ་ན་འཁོར་བ་ལས་གྲོལ་བའི་ཐར་པ་ཙམ་དོན་དུ་གཉེར་བ་ཨ་རེད་ཟེར་ན། དེ་ཡིན་གཤིས་ཀྱི་མ་རེད། དེ་ཡིན་ན་ཨ་ནི་བས། སུ་དང་སུ་ཡིན་ནའི་ཨ་ལས་སྔོན་ལ་འཁོར་བ་ལ་ཞེན་པ་ལོག་ནས། འཁོར་བ་ལས་གྲོལ་བའི་ཐར་པ་ཙམ་ཞིག་ལ་དོན་གཉེར་བཅོས་མ་མ་ཡིན་པ་གཅིག་དགོས་ཀྱི་ཡོད་ན། ཉན་ཐོས་ཀྱི་ལམ་ལ་ཞུགས་སོང་རེད། ཉན་ཐོས་ཀྱི་སེམས་བསྐྱེད་རེད་དེ། ད་འདི་ཡི་ཐར་པ་དོན་གཉེར་འདི། རང་གི་དོན་དུ་ཐར་པ་ཡང་མིན་པ། ཐེག་པ་ཆེན་པོའི་ཐར་པ་ཡང་མིན་པ། ཐར་པ་སྤྱི་ཙམ་པ་ཞིག་ལ་དམིགས་ནས་འཁོར་བ་ལས་ཐར་རྒྱུ་བྱུང་ན་བསམ་པ་མ་གཏོགས་འཁོར་བ་ལས་ཐར་པ་འདི་འདྲ་ཅིག་ཐོབ་བསམ་པ་ཡོད་མ་རེད། ཡིན་ནའི་ད་ཞིབ་ཕྲ་བྱས་ནས་དཔེ་ཆ་ནང་བཞིན་བཤད་ནས་ཞིབ་ཕྲ་དེ། དགེ་བཤེས་རྣམ་པ་ཚོ་མཁྱེན་གྱི་རེད་མ་གཏོགས་ང་ཚོ་ལམ་རིམ་བཤད་ཡག་ལ་ཚིག་སྐྱོན་ཞེ་དྲག་ལྷག་བཅུག་པ་རེད་ཚིག་སྐྱོན་དཀའ་གི་མ་རེད་མ་གཏོགས་གཞན་ཡང་དེ་ཤོད་ཁག་པོ་བྱེད་ཀྱི་རེད་རྒྱུ་མ་ཏག་སེ་དོན་ངན་ལེ་འོང་དུས། ད་དེ་འདྲ་ཡིན་ཙང་ཐར་པ་དོན་གཉེར་སྐྱེས་ན་ད་དེའི་གང་ལགས། ཐེག་པ་ཆེན་པོ་ལམ་ལ་མ་ལོག་པར་བྱས། དེ་ནི་བས། སྟོང་ཉིད་རྟོགས་པའི་ཤེས་རབ་བསྒོམས། དྲན་པ་ཉེར་བཞག་བསྒོམས། དྲན་པ་ཉེར་བཞག་དང་ཞི་གནས་བསྒོམས། ཞི་གནས་འགྲུབ་ལྷག་མཐོང་བསྒོམས་སྟོང་ཉིད་རྟོགས་བྱས་སོང་ན། ཁོ་ཐེག་དམན་གྱི་བྱང་ཆུབ་ཐོབ་པ་རེད། ཉན་ཐོས། ཉན་ཐོས་ལམ་ལ་ཡར་ཞུགས་ནས་རྒྱུན་ཞུགས་ཕྱིར་འོང་ཕྱིར་མི་འོང་བྱས་ནས་ཉན་ཐོས་དགྲ་བཅོམ་ཐོབ་པ་རེད། དགྲ་བཅོམ་ཐོབ་རོགས་བྱས་ན་ཨང་ཀི་དང་པོ་རེད་འཁོར་བ་ལས་ད་གྲོལ་ཚར་རེད། རེད་པ་རེད་པ་དེ། ཐེག་པ་དམན་པ་དེ་རེད་ང་ཚོ་དེར་འགྲོ་རྒྱུ་ཡོད་མ་རེད་ཐེག་པ་ཆེན་པོ་ལ་ཡང་ཨ་ལས་བཏགས་པ་བ་རེད། དོན་དུ་འགྲོ་ཚུལ་ལ་ཐུབ་མེད་པས་ཐེག་པ་གཉིས་པོ་གཏན་དུ་སྤངས་ཀྱང་ཞེན་སོང་ཡོད་ཐེག་པ་ཉན་ཐོས་རང་རྒྱལ་གི་ཐེག་པ་ལ་རྩ་ནས་མ་ཞུགས་གསུངས་པ་རེད། ཐུགས་རྗེའི་ཐེག་པ་འདི་ལ་བརྩོན་པར་བྱ། ཐེག་པ་ཆེན་མོ་དེ་ཡར་ཞུགས་ཤོག་གསུངས། དེ་ག་ནང་བཞིན། རབ་ཁ་གཅིག་ལ་རྫེ་སྤྱང་གཉིས་མེད་ཅེས་པ་ལས། ཆུ་རྒལ་ནས་ཕར་འགྲོ་དགོས་ཀྱི་ཡོད་ན། ཨ་ལི་རྒལ་ཐེངས་གཅིག་རྒལ། ཡང་ཚུར་དྲངས་ཡོང། ཡང་རྒལ་ཐེངས་གཅིག་རྒལ་གོས་ལོག་བརྫེས་དེ་བྱས། གོས་ལོག་གི་ཚད། ཆུས་བངས་བྱུང་དེ་བྱས་ཡང་མར་ཨ་ལི་ཏོག་ཙེ་གོམ་པ་ཁ་ཤས་པོ་ཡང་དེ་རྗེས་དེ་འདྲ་བྱེད་རྒྱུ་ཡོད་མ་རེད་དེ་ཚ་ཡག་ཡོད་མ་རེད་དང་པོ་ནས་ཆུ་རབ་བཟང་ས་ཅིག་ནས་རྒལ་མིག་ཟུང་ཕར་སླེབས་པ་ཅིག་བྱུང་ན་ཡག་པོ་རེད་ཨ་ལི་ཉན་ཐོས་ཀྱི་ཐེག་པ་ལ་ཞུགས་དཀའ་ལས་བརྒྱབ། ཨཱ་ནི། ས། ལམ་ལྔ་དེ་རིམ་པས་བགྲོད་ས་བརྒྱད་ཡོད་རེད། ས་བརྒྱད་ཀྱི་ནང་ན་ས་བདུན་ཡོད་ཉན་ཐོས་ལ། འོ་ད་ས་བདུན་པོ་རིམ་གྱིས་བགྲོད་ལམ་ལྔ་པོ་རིམ་གྱིས་བགྲོད་དགྲ་བཅོམ་པ་ཐོབ། དགྲ་བཅོམ་པ་ཐོབ་ན་སྡུག་བསྔལ་གཏན་ནས་མེད་པ་ཆགས་སོང་ན། ཐེག་པ་ཆེན་པོ་ལ་ཞུགས་ཁག་པོ་ཡོད་རེད། ད་ཁོ་ཐེག་པ་ཆེན་པོ་ལ་གཏན་ནས་ཞུགས་ཐུབ་ཀྱི་མ་རེད། དཔེ་བསྐལ་པ་མང་པོ་སོང་ནས་ཡ་ཁོར་བས་ཅིང། མྱ་ངན་ལས་འདའ་བའི་ཚུལ་ཅིག་བསྟན་ཚར་ནས་ཟག་མེད་ཀྱི་དབྱིངས་ལ་གནས་ནས་རྒྱུ་ནི་ཡ། དཔེ་དབྱིངས་ལས་ལངས་མི་ཐུབ། ཟག་མེད་ཀྱི་དབྱིངས་ལས་ཡར་བཞེངས་པ་ཡིན་ནའི། ཐེག་པ་ཆེན་པོ་ལ་སློབ་ཁག་པོ། རང་དོན་ཡིད་བྱེད་ལ་གོམས་པ་གོམས་པའི་དབང་གིས། དེ་ནང་བཞིན་གྱི་ནི་འཁོར་བ་ལ་སྐྱེ་བ་ལེན་རྒྱུ་ཡང་མེད། དེ་ནས་བཟུང་ཐེག་པ་ཆེན་པོ་ལ་སློབ་རྒྱུ་ཁག་པོ་ཞེ་དྲག་ཡོད་རེད། ཕྱོགས་གཅིག་ནས་སོང་ན་རང་རྒྱལ་གྱི་དགྲ་བཅོམ་པ་ལ་སྤངས་རྟོགས་ཡིན་ལ་མ་རྟོགས་བ་ལ་རང་རྒྱལ་ཉན་རང་དགྲ་བཅོམ་གྱིས་སྤང་དགོས་ཡ་གང་ག་སྤངས་ཚར་ཡོད་མ་རེད་ཉོན་སྒྲིབ་སྤངས་པ་རེད། ཉོན་སྒྲིབ་སྤངས་པ་རེད་དེ་ཤེས་སྒྲིབ་སྤངས་ཡོད་མ་རེད། སྒྲིབ་པ་ཕྱེད་ཀ་མ་གཏོགས་སྤངས་ཡོད་མ་རེད། རྟོགས་པ་གང་ག་རྟོགས་ཡོད་མ་རེད། སངས་རྒྱས་ཀྱི་ཆོས་མ་འདྲེས་པ་བཅོ་བརྒྱད་ནི་མཚོན་པར་བྱས་པ་འདི། སངས་རྒྱས་ཀྱི་ཡོན་ཏན་ཐུགས་ཀྱི་ཡོན་ཏན་ཟག་མེད་ཡེ་ཤེས་སྡེ་ཚན་ཉེར་གཅིག་གཅིག་ཀྱང་ཐོབ་ཡོད་མ་རེད། དེ་ནང་བཞིན་སྐུའི་ཡོན་ཏན་མཚན་དཔེས་སྤྲས་པ་ལ་སྐུའི་ཡོན་ཏན་མཚན་བཟང་སོ་གཉིས་དཔེ་བྱད་བརྒྱད་ཅུ་བརྒྱ་དང་བཅུ་གཉིས་ཡོད་རེད་གཅིག་ཐོབ་ཡོད། གསུང་གི་ཡོན་ཏན་གསུང་ཡན་ལག་དྲུག་ཅུའམ་གསུང་ཡན་ལག་ལྔ། གསུང་ཚངས་པའི་དབྱངས་ཀྱི་ཡན་ལག་ལྔ་དང་གསུང་ཡན་ལག་དྲུག་ཅུ་རྩ་བཞི་ཡོད་རེད་དེ་ནས་གཅིག་ཐོབ་ཡོད་མ་རེད། ཐུགས་ཀྱི་ཡོན་ཏན་ད་གིན་བཤད་དེ་བཤད། ད་ཕྲིན་ལས་ཀྱི་ཡོན་ཏན་ཕྲིན་ལས་ཉི་ཤུ་རྩ་བདུན་ཡོད། ཕྲིན་ལས་ཉི་ཤུ་རྩ་བདུན་གྱི་ནང་ནས། ཆ་མཐུན་ཆ་མཐུན་འདྲ་ཅིག་ཡོད་རེད། ཉན་ཐོས་ཀྱིས་གཞན་དོན་མཛད་རྒྱུ་རེད་གཞན་དོན་དཔེ་རླབས་པོ་ཆེ་མཛད་རྒྱུ་ཡོད་རེད་ཡོད་རེད་དེ་ཁོ་རང་སྐུ་ཚེ་རིང་ལ་རེད། ལོ་བརྒྱད་ཅུ་གཅིག་གི་རིང་ལ་རེད། དེ་ནས་མྱ་ངན་ལས་འདའ་བའི་ཚུལ་བསྟན་ཚར་ནས། ཁོ་རང་གི་ཕྲིན་ལས་རྒྱུན་ཆད་པའི་བཟོ་འདྲ་པོ་རེད། གནས་སྐབས་གཅིག་ལས་ཡོད་མ་རེད། སངས་རྒྱས་སོང་ན་ཕྲིན་ལས་ཉི་ཤུ་རྩ་བདུན་གྱི་ནང་ལ་མ་འདུས་ཡག་ཕྲིན་ལས་ཡོད་མ་རེད་འགྲོ་རྣམས་ཞི་བའི་ལས་དང་ནི་བསྡུ་རྣམ་བཞི་ལ་འགོད་པ་དང་ཞི་བའི་ལས་ཏེ། འདིར་ཐར་པ་ཆ་མཐུན་ལ་བཀོད་པ་དེ་ནི་སངས་རྒྱས་ཀྱི་ཕྲིན་ལས་བསྟན་པའི་སྐབས་སུ། ངན་སོང་དུ་འགྲོ་མི་དགོས་པ་ཅིག་གི་ཆེད་ཕྲིན་ལས་ཅིག་གནང་གི་ཡོད་ནས་ངན་སོང་ནས་འདྲེན་རྒྱུ་འདྲེན་པ་རེད་དེ་ཁོ་ཐར་པ་ཆ་མཐུན་ལ་བཀོད་ཀྱི་རེད། ཁོག་ནང་ལ་ཁོག་བཅུག་གི་མ་རེད། གནས་སྐབས་འཁོར་བ་ནང་འགྲོ་ངན་སོང་ནང་འགྲོ་མི་དགོས་པ་བྱེད་ཀྱི་ཡིན་ན། ཅན་དེ་ཁོ་རང་གསུང་ཡག་དེ་ག་གསུང་གཅིག་གི་དོན་དག་དེ་དང་ཁོ་རས་པའི་སངས་རྒྱས་སྐུ་མདུན་ཆོས་ཉན་ཉམས་ལེན་བྱེད་ཡག་དེ་ལ་བརྟེན་ནས་ངན་སོང་ལས་ཐར་ནས་ཨ་ནི་ཐེག་པ་ཆེན་པོའི་ལམ་ལ་ཡང་ཞུགས་ཡག་གི་ཕྲིན་ལས་རེ་ཡོད་རེད། སངས་རྒྱས་ཀྱི་ཕྲིན་ལས་མ་མཐའ་དེ་ཐར་པ་ཆ་མཐུན་རེད། འགྲོ་རྣམས་ཞི་བའི་ལས་དང་ནི་ཟེར་ཡག་དེ། ཐར་པ་ཆ་མཐུན་ལ་འགོད་པ་དེ་ལ་གསུང་ཡོག་དེ་ནས་རིམ་པ། སྦྱོར་ལམ་བཞི་ལས་ཡོག་རེད།

ཐར་པ་དོན་གཉེར་གཅིག་ཡོང་བ་རེད་ཐར་པ་དོན་གཉེར་གཅིག་ཡོང་དུས་ཐར་པ་འཁྱོག་རོགས་བྱས་ན་བསམ་པས། ལམ་བསམ་པས་སྟོང་ཉིད་བསྒོམས་ནས་པའི་ཞི་ལྷག་ཟུང་འབྲེལ་གྱི་ཏིང་ངེ་འཛིན་ཐོབ་དེ་ཐོབ་པ་མི་འདུག་ཁྱེད་རང་ཚོ་ཞི་གནས་དཀའ་ཚེགས་སྒོམ་བྱས་འཇིག་གི་དུ་མ་རེད། ཞེ་སྡང་གི་ཡོང་མཁན་དེང་སང་སྒོམ་སྟངས་མི་ཤེས་པ་བྱིང་རྒོད་བྱིང་བ་ཕྲ་མོ་ངོ་མ་ཤེས་པ་ཞི་གནས་ཐོབ་པ་མི་འདུག་མ་གཏོགས། ཚུལ་ཁྲིམས་སྲུང་བ་ཡག་པོ་བྱས་ན་ད། ཚུལ་ཁྲིམས་སྲུང་བའི་བསླབ་པ་གསུམ་རེ་དང། ཐར་པ་ཐོབ་ཡག་གི། སྐྱེས་བུ་འབྲིང་གི་ལམ་གྱི་གཙོ་བོ་བསླབ་པ་གསུམ་རེ། བསླབ་པ་གསུམ་གྱི་ནང་ནས་ཚུལ་ཁྲིམས་འདི་དཔེ་བཞིན་ས་གཞི་འདྲ་བོ་སྟེ། ཐེག་པ་ཆེ་ཆུང་ཡོན་ཏན་ཚང་མ་སྐྱེ་ས་གི་ས་གཞི་འདྲ་བོ་ཚུལ་ཁྲིམས་རེ། དེའི་སྒང་ལ་ཏིང་ངེ་འཛིན་རེ། ཏིང་ངེ་འཛིན་སྒང་ལ་ཤེས་རབ་རེ། བསླབ་པ་གསུམ་ཚང་སོང་ན་ཨ་ནེ་དགྲ་བཅོམ་ཐོབ་ཡག་གི་ལམ་ཁ་ཉེ་པོ་རེ། མགྱོགས་པོ་ཐོབ་ཀྱི་རེ། ཨ་ལི་ཏིང་ངེ་འཛིན་ཤེས་རབ་ཐང་ཚིག་བྱེད་དགྲ་བཅོམ་པ་ཐོབ་ཀྱི་མ་རེ། ཐེག་པ་ཆེན་པོ་དེ་ཡང་འགྲོ་འགོག་རེད། ཚུལ་ཁྲིམས་དེ་གང་ག་ལ་དགོས་པ་རེད། ཚེ་འདི་ལ་དགོས་པ་རེད་སྐྱེ་བ་ཕྱི་མ་དགོས་པ་རེད། ཚེ་འདི་ལའི་ཚུལ་ཁྲིམས་དགོས་ཡག་དེ་ག་རེད་ཚེ་འདི་ལ་ཚུལ་ཁྲིམས་ཡག་པོ་སྲུང་ཐུབ་ན། སངས་རྒྱས་ཀྱི་བསྟན་པ་འཛིན་པ་རང་གི་དགེ་བ་དེ་ལས་ལྷག་པ་ཡོད་མ་རེད། བསྟན་པ་ཡངས་པའི་ད་རེས་སངས་རྒྱས་རྟོགས་པའི་བསྟན་པ་བ་དང་ཚུལ་ཁྲིམས་ལ་ཐུག་བསྡད་ཡོད་རེད། སྒྲུབ་པའི་ལེའུ་ནང་སླེབས་བསྡད་ཡོད་རེད། འང་དེ་འདྲ་ཡིན་ཙང་རང་གི་ཉམས་ལེན་གྱི་གཙོ་བོ་ཚུལ་ཁྲིམས་རེད།

ཡར་ཡོང་ནས་ཐེག་པ་ཆེན་པོ་ལ་ཡར་ཞུགས་སངས་རྒྱས་དུས། ཁ་སང་ཁ་ཉིན། སྔ་མོ། ཉན་ཐོས་ལམ་ལ་ཞུགས་ནས་ཡར་བསྡད་མཁན་དེ་ད་ལྟ་བའི་ཞི་བདེ་ལ་བསྡད་ཡོད་རེད་མ་གཏོགས་འགུལ་སྐྱོད་བཏང་ཡོད་མ་རེད་ཐེག་པ་ཆེན་པོ་ལ་ཞུགས་འགྲོ་ཡོད་མ་རེད། བྱས་ཙང་ཐེག་པ་གཞན་ལ་རབ་བསིལ་རྣམ་རྟོག་བདག་ཕན་པ་གསུངས་ནས་ཐེག་པ་གཞན་ལ་རབ་བསིལ་རྣམ་རྟོག་བདག་ཕན་པ་བས་ཐེག་པ་གཞན་ལ་ཞུགས་རབ་ཏུ་བསིལ་བའི་མྱང་འདས་ཐོབ་ཡག་གི་རྣམ་པར་རྟོག་པ་དེ་བྱང་ཆུབ་ལ་བར་དུ་གཅོད་བྱེད་ཡིན་རྫོགས་པའི་བྱང་ཆུབ་སྒྲུབ་པ་ལ་བར་ཆད་ཡིན་གསུངས་པ་རེད། ཉན་ཐོས་ལ་ཞུགས་པས། ཐེག་པ་འདི་ལ་བའི་དམ་པའི་ཆོས་ཨ་མཆོག་ཏུ་མ་ཐོས་འཁོར་བ་དང་དམྱལ་བ་མནར་མེད་ནང་འགྲོ་མཁན་དེས་སངས་རྒྱས་གོ་འཕང་སྒྲུབ་པ་ལ་བར་ཆད་མེད་གསུངས་ཡོད། ད་ངས་དེ་ལུང་དྲང་གི་དེ་ཆོ་མི་འདུག་ཁོ་རེ་ལུང་བསྒྱུར་གི་དེ་གོ་རེ་བྱས་ཙང་དེ་འདྲ་ཡིན་དུས་ང་ཚོ་རེ་བ་ལ་ཅུང་དམྱལ་བ་ནང་འགྲོ་མ་དགོས་ན་དགའ་གི་རེད་པ། ད་དུང་མ་འབྱོངས་ཚེ་འབྱོངས་རོགས་བྱས་ན་ཤར་རྐྱང་ཡར་འགྲོ་ཅིག་བྱུང་ན་ཡག་གི་རེད་གལ་བ་སེ་གེ་ཐེག་པ་ཆེན་པོའི་ཆོས་བྱས་ནས་མང་ཅིག་འགྲོ་དགོས་པ་ཡིན་ན་མགྱོགས་པ་ཡར་སླེབས་ཀྱི་རེད།

བསོད་ནམས་ཀྱི་ཚོགས་རེད་གི་མ་རེད་ཡེ་ཤེས་ཀྱི་ཚོགས་རེད་གི་མ་རེད་སྟོང་ཉིད་དངོས་རྟོགས་ན་ཡང་ཡེ་ཤེས་ཚོགས་རེད་གི་མ་རེད། ཕྱག་འབུམ་དུ་མ་གྲངས་མེད་བཙལ་ན་བསོད་ནམས་ཀྱི་ཚོགས་རེད་གི་མ་རེད། བྱང་ཆུབ་ཀྱི་སེམས་སྐྱེས་སོང་ན། ཨ་ནི་མང་པོ་གོ། མཆོད་མེ་སྤོས་རྐང་གཅིག་ཕུལ་ན་ཡང་བསོད་ནམས་ཀྱི་ཚོགས་རེད། སྟོང་པ་ཉིད་མ་རྟོགས་ན་ཡང་མི་རྟག་པ་བསམ་བློ་གཅིག་བཏང་ན་ཡང་བསོད་ནམས་ཡེ་ཤེས་ཀྱི་ཚོགས་རེད། ཟིན་པ་པོ་རེད་དེ་འདྲའི་དགོས་པའི་ཁྱད་པར་ཡོད་རེད། དེ་འདྲ་ཡིན་ཙང་གསེར་འགྱུར་རྩི་ཡི་རྣམ་པ་མཆོག་ལྟ་བུ་མི་གཙང་ལུས་འདི་བླངས་ནས་རྒྱལ་བའི་སྐུ་རིན་ཐང་རིན་ཆེན་རིན་ཐང་མེད་པར་བསྒྱུར་བས་ན་ཟེར་ཡག་དེ་ལྟེ་བ་བྱང་ཆུབ་ཀྱི་སེམས་དེ་རྒྱུད་ལ་སྐྱེས་སོང་ན། མི་གཙང་བའི་ལུས་འདི་གསེར་འགྱུར་གྱི་རྩི་ནང་བཞིན་རྒྱལ་བའི་སྐུ་རིན་ཐང་མེད་པ་ལ་འགྱུར་བར་བྱེད་པ་རེད་དེ། ཚོགས་གཉིས་ཀུན་ལ་སེར་བྱུས་རྩེ་ལྟ་བུ། རེ་ཅན་སོགས་སེམས་ཕྱོགས་སོགས་ལམ་རིམ་བསྡུས་དོན་ནང་ལ་ཚོགས་གཉིས་ཀུན་ལ་གསེར་འགྱུར་རྩི་ལྟ་བུ་བྱང་ཆུབ་སེམས་མེད་ན།

བྱང་ཆུབ་ཀྱི་སེམས་བསྒོམ་པ་ལ། རྒྱུ་འབྲས་མན་ངག་བདུན་གྱི་སྒོ་ནས་བསམ་བློ་གཏོང་ཡག་དང་བདག་གཞན་མཉམ་བརྗེ་གཉིས་བྱས། མན་ངག་བདུན་གྱི་ནང་ནས་བྱས་ནའི་འདྲ་བདག་གཞན་མཉམ་བརྗེ་བྱས་ནའི་འདྲ། མར་ཤེས་དྲིན་དྲན། དྲིན་གཟོ་གསུམ་པོ་དེ་འགྲོ་བ་རེད། ད་བར་རྒྱུ་འབྲས་མན་ངག་བདུན་བཅས་བསྒོམ་གྱི་ཡིན་ནའི་དེ་ཐོག་ལ་བདག་གཞན་མཉམ་བརྗེ་བསྒོམས་པ་ན་ཡག་པོ་ཡོག་རེད་ཤ་ཐོག་མ་ཚག་འདྲ་པོ་གཅིག་རེད། ཐོག་མར་མར་ཤེས་ཟེར་ཡ་དེ་ལ། ད། མར་ཤེས་པ། དྲིན་དྲན་དང་དྲིན་དྲན་ཁྱད་པར་བ་གཉིས་བྱས། དྲིན་གཟོའི་བསམ་པ་བསྐྱེད་པ་གསུམ་པོ་དེ་སྙིང་རྗེ་དང། ཡིད་འོང་གི་བྱམས་པ་དང་སྙིང་རྗེ་གཉིས་ཀའི་གཞི་སྒྲུབ་པ་རེད། དེ་ལྟར་ཡག་པོ་ཅིག་བསྒོམས་བཞག་ན་བཅོས་མ་ཡིན་པའི་ཁོ་གཉིས་སྐྱེ་སླ་པོ་ཡོང་བ་རེད། བྱས་ཙང་ང་རང་ཚོ་སྐྱེ་བ་ལ་ཐོག་མ་ཡོད་བ་མ་རེད་སྐྱེ་བ་ཡར་ཡར་བལྟས་སྔ་མ་སྔ་མ་བལྟས་ན་མཐའ་རྟོགས་ས་རྒྱུ་ནི་ཡོད་མ་རེད། འཁོར་བ་ལ་ཐོག་མ་མེད་པ་རེད། མེད་པ་ཡིན་ཙང་སྐྱེ་བ་ལ་ཐོག་མ་མེད་པ་རེད། སྐྱེ་བ་སྒང་ག་ནི་ང་ཚོ་རྫུས་སྐྱེ་འདྲ་ནི་བྱེད་གི་མ་རེད། དྲོད་གཤེར་ལས་སྐྱེ་བ་བྱེད་གི་མ་རེད། མངལ་སྐྱེས་རྫ་ཐོག་བྱེད་དགོས་ཀྱི་རེད། མངལ་ནས་སྐྱེས་ཕྱིན་ཆད་ཨ་མ་ཅིག་དགོས་ཀྱི་རེད། དེ་ན་ཨ་མ་ལ་ཐོག་མ་ཡོད་མ་རེད། དེ་མེད་པ་ཡིན་ཙང་སེམས་ཅན་གཅིག་གཉིས་ཀྱིས་ཨ་མ་བསྐོར་འཁོར་གྱི་མ་རེད། སེམས་ཅན་ཐམས་ཅད་ལ་གོ་རིམ་མེད་རིམ་མེད་པས་གང་ཡོང་ཡོང་འདྲ་པོ་བྱས་ནས་ཨ་མ་བྱས་ཡོད་རེད། སེམས་ཅན་གྱིས་ཨ་མ་བྱས་མ་མྱོང་བ་ཡོད་མ་རེད། གཅིག་གིས་ཡས་པས་དེ་ཚ་རིན་ཡིད་མི་ཆེས་པས་སེམས་ཅན་གཅིག་གིས་ཨ་མ་གྲངས་མེད་པ་ཞིག་བྱས་ཡོད་རེད། སེམས་ཅན་གཅིག་གིས་ཨ་མ་བྱེད་ཡག་གི་ཚད་དེ་སངས་རྒྱས་ཀྱི་བྱེད་མ་གྲུབ་ཅིག་རེད་ན་ནི་གྲངས་ཀ་རྒྱབ་ཐུབ་ཡ་ཡོད་མ་རེད་ང་རང་ཚོ་ངོ་ཤེས་མེད་ཙང་བྱེད་བྱེད་འདི་བྱེད་རེད་དེ་འདྲ་ཅིག་ཡིན་བསམ་པ་བྱས་ན་བསམ་བློ་དེ་བཏང་ནས་བསྒོམ་དགོས་རེད་ད། འབའ་སྟོད་ངེས་ཤེས་འདྲོངས་བསྡད་ཡ་ཡོད་མ་རེད་རྟོགས་པ་རྒྱུད་ལ་སྐྱེ་ཁག་པོ་རེད་འདི། དེ་ལྟར་རེད་བསམ་བློ་དེ་འདྲ་ཅིག་བཏང་ནས་བསྒོམས་པ་ན་ཡག་ཉེས་ད། སྨན་བླའི་སེམས་ཅན་མིག་གིས་མཐོང་ཚད། མི་དང་དུད་འགྲོ་དང་འབུ་སྲིན་དང་ནམ་མཁའ་ལ་འཕུར་བསྡད་མཁན་ས་གཞི་ལ་འགྲོ་བསྡད་མཁན་སུ་འདྲ་ཞིག་མཐོང་ནའི་འདི་ངའི་ཨ་མ་མང་པོ་བྱས་ཡོད་རེད། འདི་སྐྱེ་བ་མང་པོའི་རིང་ལ་ངའི་ཨ་མ་རེད་བསམ་པ་དེ་རང་དྲན་གི་དྲན་གི་བྱས་ཐུན་མཚམས་ལ། ཐུན་བསྡད་པའི་སྒང་ལ་ད་ལྟ་ཟེར་བ་ནང་བཞིན་བསྒོམ་གྱི་བསྒོམ་གྱི་བྱས་ནས། ཡང་ནམ་ཞིག་རྗེས་ལ་མར་ཤེས་ཀྱི་བློ་དེ་སྐྱེ་ཡ་དེ། སེམས་ཅན་མིག་གིས་མཐོང་ནའི་འདྲ། བསམ་བློ་འཁོར་ནའི་འདྲ། སྐད་ཐོས་ནའི་འདྲ། འོ་དེ་བྱུང་སྟེ་སེམས་ཅན་དེ་དྲན་པ་དང་ངའི་ཨ་མ་བསམ་པ་རེད་ཅེས་དྲན་ཐུབ་པ་བྱུང་ན་རྟོགས་པ་ཚད་ལྡན་ཡིན་གསུང་གི་ཡོད་རེད། མ་བཀའ་དྲིན་དེ་དྲན་དགོས་རེད་སེམས་ཅན་ཐམས་ཅད་རང་གི་མ་བྱས་དུས་བཀའ་དྲིན་ཆེན་པོས་བསྐྱངས་ཡོད་རེད། ཨ་མ་བཀའ་དྲིན་མི་ཆེ་བ་གཅིག་ཀྱང་ཡོད་མ་རེད་བསམ་པ་རེད་ཚེ་འདི་ཡི་མ་དེ་ལ་དཔེ་བྱས། ཁ་ཤས་ཚེ་འདི་ཡི་མ་བཀའ་དྲིན་མི་ཆེ་བ་ཡོད་རེད་ཡང། ཆུང་ཆུང་གོ་དུས་ཨ་མས་པིག་ཤ་པ་རེད་པོ་དེ་འདྲའི་ཡོད་རེད། ཕྲུ་གུ་སྐྱེ་དུས་ཨ་མས་ཕྱི་ལོགས་མར་གཡུག་ཤོར་མཁན་དེ་འདྲའི་ཡོད་རེད་དེ་ཡིན་ནའི་ད་དེ་ཉུང་ཉུང་ཅིག་ལས་ཡོད་མ་རེད་ཕལ་ཆེ་བ་ཅིག་གི་ནི་སེམས་ཅན་ཨ་མ་དེ་བཀའ་དྲིན་ཆེན་པོ་རེད། དང་པོ། མངལ་དུ་བཟུང་ནས་ཟླ་བ་དགུ་ཡི་རིང་ལ་ཨ་མས་དཀའ་ལས་བྱས་ནས་ཁོག་པ་ནང་གི་སེམས་ཅན་ལ་གནོད་དོགས་ཟ་མཁན་འཐུང་མཁན་འགྲོ་ལུགས་སྡོད་སྟངས་འཕྲོད་བསྟེན། ག་ནས་ཡིན་ནས་བྱས་པ་རེད། ད་མར་སྐྱེས་ཚར་སོང་ནས་ད་རང་གི་ཁ་སྟབས་དེ་ནི། ད། ངུ་ཤེས་ནས་ཀྱི་ཁ་ནས་སྒྲ་བརྗོད་ཙ་ཙ་ཙ་སྐད་རྒྱག་ཐུབ་ཏུ་བྱེད། ཡི་གེའི་གཟུགས་ཡོད་མ་རེད་ཁ་ནི་གྲག་མི་ཤེས་བསམ་བློ་ནི་འཁོར་རྒྱུ་མེད། སྐད་ཆ་ནི་བཤད་མི་ཤེས་གོམ་པ་ནི་སྤོ་མི་ཤེས། སེམས་ཅན་དུད་འགྲོའི་ཕྲུ་གུ་ལས་སྡུག་པ་ཅིག་ཡོད་དེ་ཡར་སྐྱོང་ནི་ཨ་མས་ཡ། ཁོ་ལ་ལྟ་རྟོག་མ་བྱས་པ་རུ་འགྲོ་བ་དེ་ཆུ་ཚོད་གཅིག་ཙམ་ལས་སོང་ན་ཡང། ཁོ་ལ་རྐྱེན་བྱས་ནི་ཤི་མདོག་ཁ་པོ་ཡོད། ཉི་མ་རེ་ལ་སྲོག་མགོ་ཚར་བརྒྱ་བརྒྱ་འདོན་པའི་བཟོ་འདྲ་ཅིག་བྱས་ནི་བདག་པོ་རྒྱག་ནི་བས་ན། ཡར་སྦས་ཚོགས་གཙོ་ཆེ་བདེ་ལགས་དགོན་པ་སྤོ་ལགས་ཁ་ནི་སྐད་ཆ་བཤད་ལགས་ཏོ་ས་ལགས་ཀུན་མཐོང་ལགས་ག་ནས་ཡིན་ནས་བས་ཡག་ཉིད་ལས་ནི་གང་ག་ཀུ་ལ་ཀུ་རྒྱུ་བས་ཤན་ཤན་པ་བྱས་ནི་བས་མི་ཚེ་ཉིད་ཚང་བ་ཆེ་མ་རེད་གི་བ་ད་ཨ་མའི་བཀའ་དྲིན་ལོ་དང་ཟླ་བ་དང་ཞག་གི་རིང་བས་ཆུ་ཚོད་བཅས་ལས་བར་མ་སོང་བ་བྱས་ནི་དེ་རང་གོ་བས་ཀྲུང་ཨ་མ་གི་སྤུ་གུ་དེ་ནང་ཏོག་ཤེས་ཏོག།

གྲོད་ཁོག་ལྟོགས་ཆུ་འཐུང་ཤེས་མ་རེད་ཕྲུ་གུ་ཆུང་ཆུང་དེ་རེད་ཨ་མས་བསླབས་པ་རེད། གྲོད་ཁོག་ལྟོགས་ནི་ལྟོ་ཟ་ཤེས་མ་རེད་ཨ་མས་བསླབས་པ་རེད། ཡར་ལངས་འགྲོ་ཤེས་མ་རེད་ཙོག་ཙོག་བྱེད་ཤེས་མ་རེད་ཨ་མས་བསླབས་པ་རེད། དེ་ནི་ཡར་ཡར་ཡར་ཡར་བྱས་སློབ་གྲྭ་ལ་བཅས་འགྲོ་གསུངས་ཏག་ཙིག་གཏོང་བས། མི་ལ་ཞུ་བ་འཐེན་དགོས་ས་ཞུ་བ་འཐེན་དཔེ་ལེགས་བཤད་དགོས་ས་དཔེ་ལེགས་བཤད། ཐབས་ཤེས་རྣམ་པ་གང་དྲག་བྱས་ནས་ཡང་མི་མི་གྲལ་ལ་བཟོ་མི་དང་འདྲ་འདྲ་སྙོམས་སྙོམས་བཟོ། དེའི་ཐོག་ལ་ད་དུང་བོད་ལུང་པ་འདི་རྣམས་ལས་མེད་པ་གཅིག་པས་ད་དཔེ་ཆ་ཤེས་ན་ཆོས་ཤེས་ན། སྐྱེ་བ་ཕྱི་མ་བཟང་ལུགས་དང་དགུང་བརྒྱ། ཆོས་བཤད་པས། ཨ་མ་ལས་དྲག་ཙམ་ཅིག་ཡོང་ཡག་དེ་ཨ་མའི་བཀའ་དྲིན་རེད་ཨ་མས་མ་བསྐྱངས་ན་ད་བ་ཡག་རེད་ད་ཡོང་ཡག་ཡོད་མ་རེད་བྱས་ཙང་ལེགས་ཚོགས་ཚང་མ་ཨ་མ་ལ་བརྟེན་བྱུང་བ་རེད། ཕར་བསམ་རྒྱུ་ཡོད་མ་རེད་ཨ་མས་ཕྲུ་གུ་མ་དགོས་མཁན་ཅིག་ཡིན་ན་གཅིག་སྐྱེས་སོང་ཆུ་ནང་གཡུག་གཉིས་སྐྱེས་སོང་ཆུ་ནང་གཡུག་དེ་ད་ག་རེད་སྟབས་བདེ་ཡ་དེ་རེད། སྐད་ཆ་ཡོད་མ་རེད་དེ། ལས་སླ་ཤོས་དེ་རེད། ད། གཞན་ཕར་བཞག་དུད་འགྲོ་ལ་བལྟ་ཤོག། དུད་འགྲོ་གཅན་གཟན་དེ་ཚོ་ཁྲོ་གཏུམ་ཅན་སུ་ལ་ཐུག་ནས་སོ་རྒྱག་སྤར་བྲད་རྒྱག། རེད་དེ་རང་གི་ཕྲུ་གུ་རྩར་སླེབས་ནས་རྩ་ནས་སྤར་བྲད་རྒྱག་པ་སོ་རྒྱག་པ་དེ་ཚོ་ག་པར་ཡོད། ཟོག་སེམས་ཅན་ཚོ་ཆ་བཞག་ནས་དེ་རེད་ཟོག་སེམས་ཅན་ཁོག་པ་ནང་བེ་བེ་ཡོད་དུས་མིས་ཕ་ནས་ཚུར་གོ་རྟོག་རྒྱག་གོ་རྟོག་ད་མཐོང་གི་མ་རེད་ཁོ་ཚོས། ད་པ་ན་རྡོ་གཅིག་རྒྱག་ཡོང། རྡོ་ཕ་ནས་ཚུར་སླེབས་ཡོང་མགོ་དང་ཡང་ན་མགོ་སྟོན་གི་རེད། གྲོད་ཁོག་བསྟན་ནས་བེ་བེ་དེ་གསོད་གི་རེད་བསམ། བས་མགོ་ཟེར། ཡང་ན་ཁ་བཀུག་བསྟན་ནས་བཞུགས་གི་ཡོད་གི་རེད། དེ་འདྲ་གི་བས། ཟོག་སེམས་ཅན་ཚོ་གིས་ཡང་གྲོད་ཁོག་ནང་གི་བེ་བེ་ལ་བས་ཤ་ཚ་བྱས་ནས་དེ་འདྲ་གི་བས་དེ་ཤ་ཞེན་པོ་རེད། ཨེ་སྐད་ཡོང་གི་ཡོད་རེད། ཨ་ནི་ཁྱེད་སྐད་ཡོང་དུས་བྱ་བ་ཤོར་ཡོང། ཨ་ནི། བྱ་ལག་འཕྲོག་བྱུང་བྱས་རྟ་ཡ་སྒང་ལ་གྲི་རྒྱབ། རྟ་རྒོད་མ་གཅིག་སྟེ་གི་གཅིག་ཆོ་ཆོ་ཡིན་མི་འདྲ་འདུག་གོ་རྒས་པ་སྒང་ལ། ཁྱེད་སྐད་ཤ་ཡོད་ཙང་བྲིས་ཏི་མེད། ཁོ་མེད་ཚེ་རྒྱ་ཡིན་པར་སྒལ་ཚིགས་འདི་གཏུབས། གཏུབས་ནས་ཁོ་ཁོ་སྟོད་སྨད་ཕྱི་མཐའི་རི། རི་བཞག་དུས་ཁོག་པ་ནང་གི་རྟི་གི་དེ་མར་དོན་ཡོང་པས། རྟི་གི་དོན་ཡོང་དེ་རྟི་གི་ལ་སྐྱོན་བཟོས་ཡོད་མ་རེད། དེ་ཨ་མ་ཁོ་རང་ཤི་དྲག་ཅེས་ཁོག་སྨད་བཅད་ཚར་རེད་དེ་ལྟར་འདུག། རྟི་གི་རྟི་གི་ལ་འདི་བ། རྟི་གི་ལ་ལྕེ་ལྡག་ཡག་དང་རྒྱུས་པ་རི་བོ་བཀྲིས་དེ་ཡང་ཡོག་རེད་ཤ་མོ་ཤ་རུ་ཡོག་རེད་དེ་ཚོ་སྒང་ག་ཨ་མས་སོ་བཏབ་པ་ནས་དེ་འདྲས་ནས་ད་དུང་རྟི་གི་ལ་ཡང་གསོ་ཡག་གི་ཨ་མས་བས་ཁོ་རང་ཤི་རན་པ་རེད་དེ་རྟི་གི་ལ་ད་དུང་གད་དར་རི་བོ་དེ་བྱས་ནས། བའི་སུ་འདྲས་བྱས་ནས་དེར་བསྡད་ཡག་ཅིག་ང་རང་ཚོ་དྲན་ཐོག་ལ་བཤད་རྒྱུ་ཡོང་ཡིན་བྱས་ཡ། དྲིན་དྲན་པ་དེ་ལ་དྲིན་དྲན་ཁྱད་པར་བ་ཡོད་ད། སེམས་ཅན་ཨ་མ་བྱེད་དུས་བཀའ་དྲིན་ཆེན་པོ་ཨ་མ་བཀའ་དྲིན་ཆེ་བ་ཨ་ལ་ལ། ཨ་མ་མ་བྱས་པའི་སེམས་ཅན་ཐམས་ཅད་བཀའ་དྲིན་ཆེན་པོ་རེད་ཚང་དྲན་དགོས། དཔེར་ན་ལོ་མ་འདི་དང་གི་སེམས་ཅན་བཀའ་དྲིན་ཆེན་པོ་རེད། དཔེར་ན་ང་རང་ཚོ་ཡ། ཆུ་ཕོར་གང་འཐུང་རྒྱུ་ཡོད་པ་དེ་ཁ་སྐོམ་དུས་ཆུ་འཐུང་རྒྱུ་ཡོད་པ་དེ་ལ་སེམས་ཅན་མང་པོ་ཞིག་དཀའ་ལས་བྱས་ཡོད་རེད།

ཁལ་བ་བཀལ་སྐུད་པ་བཀལ་ཐགས་བཏགས་ཚོས་བརྒྱབ་ཚེམ་བུ་བརྒྱབ། པའི་གོན་ཆོག་ཆོག་པའི་ཡ་ཐག་ཆོད་ང་རང་ཚོ་ད་ནང་འཇང་ལོས་བཤད་ཡག་གཉིས་བཤད་བཅུག་ཡོད་པ་དེ་སེམས་ཅན་མང་པོ་ཅིག་གིས་བཟོས་ཡོད་དེ་ཚོ་བཀའ་དྲིན་རེ་རེ་བཞིན་དུ་དྲན་ན་ཞེ་དྲག་གི་བའི་ལུང་པ་འདི་ཡི་ནང་གི་མི་ལ་བཀའ་དྲིན་མ་བྱེད་མཁན་ཅིག་ཡོད་རྒྱུ་མ་རེད་འབུ་སྲིན་དང་སེམས་ཅན་བཀའ་དྲིན་མ་བྱས་ཞོར་ཡོད་མ་རེད། ཐ་ན་ཞེས་པའི་ལུས་ཀྱི་དོན་དག་ལ་ཡང་སེམས་ཅན་ག་ཚོད་ཀྱིས་བཀའ་དྲིན་ཆེ།

ད་འོ་ན་པད་ཤག་འདི་ག་ནས་བྱུང། ཨ་ལས་པད་ཤག་རྩད་གཅོད་དགོས་རེད་ད། པད་ཤག་འདི་འོ་ན་ཁྱོད་རང་ཨ་མའི་ཁོག་པ་ནང་ཡོང་དུས་འཁྱེར་ཡོང་པས། ཁྱོད་རས་བཟོས་པ་ཡིན་པས། ཁྱོད་རའི་དེ་ག་བྱས་ནས་རྙེད་བྱུང་བ་ག་འདྲ་ཡིན་པ། ད་པད་ཤག་ང་རས་ལས་ཀ་བྱས་ནས་བྱུང་ཟེར་གི་རེད་ཕལ་ཆེ་བ་གིས་ལས་ཀ་རེད་བ་ད། ཁྱོད་རའི་ལས་ཀ་བྱས་ནས་པད་ཤག་སྤྲད་མཁན་དེ་པད་ཤག་དེ་ག་རེ་བྱས་ནས་སྤྲད་པ་རེད། པད་ཤག་ཁོ་རང་མེད་ན་ཁྱོད་རའི་ལས་ཀ་མོ་གོ་ལས་ཀ་ཅོག་ཅེ་བྱས་ནས་སྤྲད་ཡ་མེད་བ་ལེན་ཡ་མེད་བ། ཤོག་གུ་འདི་འདྲའི་ཅིག་ལ་ཡང། པའི་པད་ཤག་མང་པོ་བརྩི་བཀུར་བྱེད་མཁན་དེ་ཁ་ཤས་ཤོག་གུ་བཟོ་ཁ་ཤས་ཡི་གེ་བྲིས་ཁ་ཤས་པར་རྒྱག་ཁ་ཤས་ཀྱིས་དེ་ལ་ཐེལ་ཙེ་རྒྱག་འདི་ག་བརྩི་བཀུར་བྱེད་དགོས་ཡོད་ཟེར་དབང་ཡོད་ཅེས་པའི་འཕྲིན་ཡིག་བཏང་ནས་དེ་འདྲས་སུ་བརྩི་བཀུར་བྱུང་བ་རེད་མ་གཏོགས་གཞན་ཕྱུག་བཞོར་ཤོག་གུ་དེ་ལ་ཡང་དངུལ་འདི་འདྲ་བརྩི་མཁན་ག་བ་ཡོད་དེའི་དོན་དག་ལས་མི་མང་པོ་ཞིག་གིས་བཀའ་དྲིན་ཆེ་བསྡད་ཡོད་པ་རེད།

སྲོག་གཅོད་སྤངས་པའི་དགེ་བ་ཐོབ་ས་དེ་སྤང་ས་སེམས་ཅན་དེ་ལས་ཐོབ་དགོས་པ་རེད། དེ་སེམས་ཅན་གཅིག་ཀྱང་བཞག་རྒྱུ་ཡོད་མ་རེད་སྡོམ་པ་སེམས་ཅན་ཐམས་ཅད་ལས་ཡན་ལག་རྒྱུ་ལ་གཡོ་བ་ཡོད་གསུངས་ཡོད་སེམས་ཅན་ཐམས་ཅད་ལས་ཐོབ་པ་རེད་དམིགས་ཡུལ་སེམས་ཅན་ཐམས་ཅད་མེད་ན་ཨ་ནི་སྲོག་གཅོད་སྤོང་པའི་སྡོམ་པ་ཐོབ་ས་ཡོད་མ་རེད་སེམས་ཅན་གྱི་བཀའ་དྲིན་ལ་བརྟེན་ནས་སྲོག་གཅོད་སྤོང་པའི་བདེ་བ་སྡོམ་པ་ཐོག། དེ་ལ་བརྟེན་ནས་ཁྱོད་རང་མི་ལུས་ལེན་པ་རེད་ཁྱོད་རང་མི་ལུས་འདི་ཡང་སེམས་ཅན་གྱི་བཀའ་དྲིན་བྱུང་བ་རེད་ད་བསམ་བློ་དེ་བཏང་དགོས་ཡ། ཐམས་ཅད་མཁྱེན་པའི་གོ་འཕང་ཐོབ་པ་ལ་ཡང། སེམས་ཅན་ལ་དམིགས་ནས་སྙིང་རྗེ་བསྒོམས། སེམས་ཅན་ལ་དམིགས་ནས་བྱམས་པ་བསྒོམས། འོ་དེ་ནས་སེམས་ཅན་ལ་དམིགས་ནས་བྱང་ཆུབ་མཆོག་ཏུ་སེམས་བསྐྱེད་ན་སངས་རྒྱས་དགོས་ཡ་བྱེད་རེད་མ་གཏོགས་སེམས་ཅན་མེད་ན་བྱེད་ཡ་ཡོད་མ་རེད། དེ་དེ་ཚོ་ཡོང་ས་ཡོད་མ་རེད་བ། ཐམས་ཅད་ཚེ་འདི་གི་བདེ་བ། སྐྱེ་བ་ཕྱི་མ་གི་བདེ་བ། ཚེ་འདི་ཕྱིའི་ལེགས་ཚོགས་ཐམས་ཅད་ཀྱི་རྩ་བ། པའི་སྒང་ག་གི་འབྱུང་གནས། ཡིད་བཞིན་གྱི་ནོར་བུ་རིན་པོ་ཆེ་དང་འདྲ་བ་དེ་འདྲ་ཡིན་ཙང། ད་ནི་སེམས་ཅན་དེ་ཚོའི་པའི་བཀའ་དྲིན་དྲན་པ་མ་གཏོགས་པ་ཅིག་གིས།

ཡང་དེ་ནས་ག་རེ། ང་ད་ཚོད་འཇོག་བྱེད་དྲན་གི་མི་འདུག་ལུང་བསྟན་དགོས་ཡ་མི་འདུག། བདག་གཞན་མཉམ་བརྗེ་ཐད་ལ་བློ་སྦྱོང་གི་ལུགས་སྲོལ་རེད་བློ་སྦྱོང་བརྒྱུད་པ་ཟེར་ཡ་དེ་བརྒྱུད་པ་དེ་རྒྱ་ཆེན་སྤྱོད་བརྒྱུད་ཟབ་མོ་ལྟ་བརྒྱུད། བློ་སྦྱོང་བརྒྱུད་པ་ཟེར་བ་བློ་སྦྱོང་བརྒྱུད་པ་ཟེར་རྒྱལ་སྲས་ཆེན་མོ་ཞི་བ་ལྷ་ནས་བརྒྱུད་པ་རེད། དེ་འདྲ་ཡིན་ཙང་གང་ག་སངས་རྒྱས་ཀྱི་གསུང་རེད་མན་ངག་རེད། དེ་འདྲའི་བྱས་བློ་སྦྱོང་བརྒྱུད་པ་དེ་ལ་ད་ལོ་རྒྱུས་རུ་བཤད་ན་ནི། ཡང་སྒྲུང་འདྲ་པོ་མ་བཤད་རྒྱུ་ད་ད་དགོས་ཡ་མི་འདུག་ཡ། དེ་ནས་རེད། དེ་ནས་དྷརྨ་རཀྵི་ཏ་རེད། དྷརྨ་རཀྵི་ཏ་ཇོ་བོ་རྗེ་གི་བླ་མ་བློ་སྦྱོང་བརྒྱུད་པའི་བླ་མ་གཅིག་རེད་ཁོང་སེམས་ཅན་ལ་ཐུགས་བརྩེ་གཅིག་གི་བྱེ་བྲག་སྨྲ་བ་རེད། མཇུག་མ་ཡ་ཐེག་པ་ཆེན་མོ་ལ་ཞུགས་པ་གནང་བ་རེད་མ་གཏོགས་དང་པོ་བྱེ་བྲག་སྨྲ་བ་བྱས་བྱང་ཆུབ་སེམས་སྦྱོང་བསྡད་མཁན་གཅིག་རེད། ཨང་བྱམས་པའི་རྣལ་འབྱོར་པ་ཆེན་པོ་རེད་བྱམས་པའི་རྣལ་འབྱོར་པ་ཟེར་ཡ་ཀུ་ས་ལི་ཆེ་བ་ཆུང་བ་ཟེར་ཡ་དེ་ད་ཐེག་པ་ཆེན་པོ་ཡིན་མི་འདྲ། ཡིན་མི་འདྲ་དེ་རྒྱ་ཆེན་སྤྱོད་བརྒྱུད་ཀྱི་བླ་མ་དེ་རྒྱ་རྒྱ་ཆེན་སྤྱོད་པའི་བརྒྱུད་ས་དེ་རེད་ལུགས་སྲོལ་རེད། དྷརྨ་རཀྵི་ཏ་ཟེར་མཁན་འདི། བྱང་ཆུབ་མཆོག་གི་སེམས་ཤ་སྟག་གོ་བདག་གཞན་མཉམ་བརྗེ་བསྒོམས་ནས་སྟོང་པ་ཉིད་རྟོགས་ཡོད་པ་མ་རེད་སྟོང་པ་ཉིད་ཤེས་གི་མ་རེད། བྱེ་བྲག་སྨྲ་བའི་གྲུབ་མཐའ་བྱེ་བྲག་སྨྲ་བ་ལ་བརྟེན་ནས་ཐེག་དམན་གྱི་གྲུབ་མཐའ་ལ་བརྟེན་པ་ཡིན་ཙང་སྟོང་པ་ཉིད་ཀྱི་རྣམ་བཞག་དེ་ཐེག་དམན་གྲུབ་མཐའ་ཁས་ལེན་གི་ཡོད་པ་མ་རེད། དེ་འདྲ་ཡིན་ཙང་ཨེ་ནི་ཁོང་གིས་བློ་སྦྱོང་བྱས། བདག་གཞན་མཉམ་བརྗེ་བསྒོམས་བྱས་བཞུགས་ནས་བྱང་ཆུབ་སེམས་ལ་མངའ་བསྒྱུར་བ་གྲུབ་པ་བྱུང་ནས། ཨེ་ཉི་མ་གཅིག་ལ་ཁོ་རང་སྐུ་འགྲམ་དེ་ནད་པ་གཅིག་ཡོད་རེད། ནད་པ་དེ་ད་སྨན་པ་གཅིག་ཡོང་ནས་ག་རེ་བྱེད་ཀྱི་འདུག་ལྟ་དུས། ཨ་ཁྱོད་དེ་ལ་ཕན་ཡག་ཕན་ཡག་པ་མི་འདུག་མི་གསོན་པོ་གི་ཤ་གཅིག་ཟ་རྒྱུ་བྱུང་ན་ཕན་ས་རེད་བྱས་པ་རེད། ཨ་ནད་པ་དེ་གིས་མི་གསོན་པོའི་ཤ་ཟ་རྒྱུ་ག་ནས་རག་པ་ད་ང་ཤི་ཡག་ཡིན་གི་རེད་བྱས་པ་རེད་དེ་ཁོང་གིས་གསན་པ་རེད། ལམ་སང་ཕེབས་ནས་དེ། ཨ་ཁོ་ལ་གསོན་པོའི་ཤ་བྱུང་ན་ཕན་གི་རེད་པས། ཕན་གི་རེད། འོ་ན་ངའི་ཤ་སྤྲད་གི་ཡིན་ཟེར་བརླ་ཤ་ཕབ་ནས་སྤྲད་པ་རེད།